ཨ་ཀ་ར་ཏི་ཀུ་ལ། སེམས་ཅན་ཐམས་ཅད་ཀྱི་དོན་དུ་སྙིང་དབང་རྣམ་སྨིན་ནི་འགྲོ་བ་ཅིའི་བས་ཉེས་པ་དེ་ཐག་བཅད་ཅེ་ནས་དང་སེམས་ཅན་ཐམས་ཅད་ཀྱི་དོན་དུ་ང་སྙིང་དབང་རྣམ་སྨིན་ནི་བསྐལ་པ་འབུམ་ཕྲག་པ་དུ་བཟླས་དགོས་ཀྱང་ནི་ད་ག་རང་དེ་ཡོང་བའི་ཕྱོགས་སུ་ནི་སྨིན་ལོང་ད་ག་འཇོག་དགོས་བ་རེད་ལ་ལོག་ཐག་དེ་བས་དེ་བཅད་ཅེ་ནས་དང་སེམས་ཅན་ཐམས་ཅད་ཀྱི་དོན་དུ་སྙིང་དབང་རྣམ་སྨིན་ནི་ལྕི་བ་ལེན་ཅེ་ནས་སེམས་ཅན་ཅི་ཞིག་དུ་ང་ཉོན་མོངས་དགོས་ཀྱི

དེ་རྗེས་དུས་ཀུན་ལ་དགེ་བཤེས་འཆད་ཀ་བ་བྱས་པའི་སེང་ཤི་གྲབས་དུས་ཀྱིས་ནི་ཉེ་གནས་ལ་མགྱོགས་པོར་གཏོར་མ་བཞག་ནས་དཀོན་མཆོག་ལ་གཏོར་མ་ཕུལ། དཀོན་མཆོག་ལ་མཆོད་པ་བཞག་ནས་མཆོད་པ་ཕུལ་ཤོག་ང་མི་ཚེ་གཅིག་ལ་དཀའ་ལས་བརྒྱབ་བྱས་ཁྱེད་ད་དོན་དག་འགྲུབ་མ་སོང་ཟེར་ག་ན་ད་ཉེ་གནས་ག་རེ་ན་ཟེར་ཏེ་ང་དམྱལ་བ་མནར་མེད་ན་འགྲོ་གི་ཟེར་སེམས་ཅན་ཐམས་ཅད་ཀྱི་དོན་སྡུག་བསྔལ་ཚང་མ་ཐམས་ཅད་ང་མྱོང་ནས་སྡོད་ཀྱི་འདུག་ཟེར་ད་ང་དེ་འགྲོ་བ་མི་འདུག་དག་པའི་ཞིང་དེ་འདྲ་ཅིག་ལ་སྐྱེ་བབས་ཟེར་ད་ང་དོན་དེ་བྱུང་མ་སོང་ཟེར་ག་ན། འོ་དེ་འདྲ་བྱུང་བས་ཀྱི་བློ་སྟོབས་ཆེན་པོ་དེ་འདྲ་བས་ཆགས་པའི་དགེ་བཤེས་འཆད་ཀ་བ་ཟེར་མཁན་དེ། རང་གི་སེམས་དེ་བས་སྦྱོང་བྱེད་པའི་ཐ་མ་རེ་སྟེ་གུ་ལའི་སེམས་ཅན་རེ་རེའི་ཕྱིར་ཡང་མནར་མེད་པའི་ཟེར་བ་དེ་འདྲ་འདྲ་བྱས་པས། ང་རང་ཚོ་བླ་མ་མཆོད་པའི་ནང་ཡོད་པ་ནང་ཡོད་ཅེས་ཀྱིན་རྟོགས་པ་ཁྱད་པར་ཅན་འཁྲུངས་འོ་དེ་འདྲ་བྱུང་བ་རེད། འོ་དེ་བྱུང་ནས་ནི་དགེ་བཤེས་འཆད་ཀ་བ་ཆེན་པོ་གིས། དེ་ལྟ་བུ་གདམས་ངག་དེ་ཡིན་ན་ལྐོག་ཆོས་རྐྱང་གཅོད་བྱས་ནས་དེ་བྱས་པས་ཡིན་ན་ཞེ་དྲག་ཕངས་པ་འདུག། མི་མང་སུ་ཞིག་ལས་དེ་གདམས་ངག་དེ་ཐོན་རེ་ཅེ་ན་སོ་སོ་རམ་བྱས་བྱས་ནས་ནི་བློ་སྦྱོང་དོན་བདུན་མ་ཟེར་དེ་དཔེ་ཆ། འོ་དཔེ་ཆ་དེ་པགས་ལས་བསྐུར་བྱས་ནས་ནི་སྐྲངས་དེ་འདྲ་བྱས་ནས། ང་ཚོ་མཛེ་ནད་ན་མཁན་དེ་འདྲ་མང་པོ་བྱས་དེ་ཉམས་ལེན་བྱེད་བཅུག་སྟེ། ཉམས་ལེན་བྱས་བྱས་ནས་རྟོགས་པ་འཁྲུངས་ཙང་དེ་ནི་མཛེ་ནད་གང་ག་ཡར་དྲག་ནས། ཆོས་དེ་ལ་བློ་སྦྱོང་གི་ཆོས་དེ་ལ་མཛེ་ཆོས་ཟེར་ནི་མིང་བཏགས་ཡོད་རེད་མཛེ་ཆོས། མཛེ་ནད་ལ་ཕན་པའི་ཆོས་རེད། ཨོ་དེ་ཟེར་ནི་མིང་བཏགས་ཡ་དེ་ལས་བྱུང་བ་རེད། དྲག་ཡག་རྩ་དེ་ག་རེ་རེད་ཟེར་ན་བློ་སྦྱོང་གི་མན་ངག་དེ་ཡིན་ན་གཞན་གྱི་སྡུག་བསྔལ་ཐམས་ཅད་རང་ལ་ཚུར་ལེན་པ་རང་གི་བདེ་བ་ཐམས་ཅད་གཞན་ལ་ཕར་གཏོང་བའི་རྐྱང་རྐྱང་བ་ཅིག་བསམ་བློ་གཏོང་པ་ཡིན་ཙང་ད་རྐྱེན་ངན་གང་འདྲ་ཅིག་ལས་བོར་བ་ཡིན་ན་ཡང་ཁོ་ལ་ཞེད་དགོས་ཀྱི་ཆོས་ནི་ཡོད་མ་རེད་རྐྱེན་ངན་གང་འདྲ་ཅིག་བས།

སྡུག་བསྔལ་ལ་སོགས་པ་ཚོ་ག་ཚོད་བྱུང་བ་ཡིན་ནའི་དེའི་གཙང་ཞེས་ནི་རྟོགས་པ་གོང་ནས་གོང་འཕེལ་དུ་འགྱུར་ཡས། ཁོ་རང་རང་ནི་ཉམས་ལེན་ལ་སྦྱར་བྱས་ནས་སྡུག་བསྔལ་བྱུང་རེས་བཞིན་དུ་སྡུག་བསྔལ་དེ་ཉམས་ལེན་ལ་སྦྱར། ཨ་ཐུ་བྱས་པ་ཡིན་ནའི་ཁོ་ག་འདྲ་ཅིག་ལ་སླེབས་པ་ཡིན་ནའི་ག་འདྲ་ཅིག་དང་འཕྲད་པ་ཡིན་ནའི་ཞེད་དགོས་པའི་ཆོས་ནི་མེད་པ་ཆགས། ཨོ་བློ་སྦྱོང་གི་མན་ངག་ཟེར་མཁན་དེ་འདུག་སེ་ཡིན་པས་ད་ལྟ་བློ་སྦྱོང་དོན་བདུན་ཟེར་ཏེ། དོན་བདུན་ཚེ། དོན་ཚན་བདུན་བྱས་ནས་ཉམས་སུ་བླངས་ཡ། ཨོ་ཚོ་ཆེ་ད་དོན་ཚན་བདུན་ཡིན་ན་ག་ཚོད་ང་ཚོ་དེ་བཤད་ཚར་ཡིན་པ། ཧོ་ག་རེ་ཟེར་དགོས་ཡིན་ན། དངོས་གཞི་བྱང་ཆུབ་ཀྱི་སེམས་སྦྱོང་བ་ཟེར་བ་དེ་ལ་དོན་དམ་བྱང་ཆུབ་ཀྱི་སེམས་སྦྱོང་བ་དང་ཀུན་རྫོབ་བྱང་ཆུབ་ཀྱི་སེམས་སྦྱོང་བ་ཟེར་དེ་ཚར་བྱས་ད་རྐྱེན་ངན་ལམ་དུ་བསྒྱུར་བ་ཟེར་དེ་མི་འདོད་སྡུག་བསྔལ་ཆར་ལྟར་བབས་གྱུར་ཀྱང་ལས་ངན་འབྲས་བུ་ཟད་པའི་རྒྱུར་མཐོང་ནས་ཟེར། རྐྱེན་ངན་ལམ་དུ་ལོངས་པར་བྱིན་གྱིས་རློབས་ཟེར་དེ་བཤད་ཚར་བ། དེ་ནས་ཚེ་གཅིག་གི་ཉམས་ལེན་སྟོབས་ལྔ་དང་སྦྱར་བྱས་ནས་བསྒྲིལ་བ་ཟེར།

གཞན་གྱི་སྐྱོན་མཐོང་ཡང་དེ་ལ་མི་རྟོག་པ། ཉོན་མོངས་གང་ཆེའི་གཉེན་པོ་གཙོ་བོར་བསྟེན། བློ་སྦྱོང་བྱས་པའི་རྙེད་བཀུར་སྙན་གྲགས་འོང་དུ་རེ་བ་སོགས་རང་དོན་དུ་རེ་བ་ཐམས་ཅད་སྤང་བ། དགེ་སྦྱོར་ལ་མཚན་འཛིན་དང་གཅེས་འཛིན་གྱི་དུག་མ་འདྲེས་པར་བྱ་བ་དང། གནོད་བྱེད་ལ་འཁོན་འཛིན་མི་བྱ་བ། གཤེ་བ་ལ་ལན་དུ་གཤེ་བ་སོགས་མི་བྱ་བ། གནོད་ལན་མི་བྱ་བ། གཞན་གྱི་ལུས་སེམས་ལ་གནོད་པའི་ལས་མི་བྱ་བ། རང་གི་སྐྱོན་དང་ཁ་ཉེས་གཞན་ལ་མི་འགེལ་བ། སྤྱི་ཡི་ལོངས་སྤྱོད་རང་སྒོས་གྱིས་དབང་བསྐྱར་བྱས་པས་སངས་རྒྱུར་སྤང་བ། ལོངས་སྤྱོད་འདྲེ་གདོན་ལ་ཕན་དུ་རེ་བ་ཙམ་དུ་མི་བྱ་བ། བློ་སྦྱོང་གི་སྒོ་ནས་ང་རྒྱལ་དང་རློམ་སེམས་མི་བྱ་བ། རང་སྐྱིད་པའི་ཐབས་སུ་གཞན་སྡུག་པར་འདོད་པའི་བསམ་ངན་སྤོང་བ་སྟེ་བཅོ་བརྒྱད་དོ། ཨོ་དེ་བློ་སྦྱོང་གི་དམ་ཚིག་བཅོ་བརྒྱད་ཟེར་མཁན་དེ་དེ་རེད་དེ་དམ་ཚིག་བཅོ་བརྒྱད་པོ་དེ་ང་རང་ཚོ་མ་བསྲུངས་ན་དེ་ནི་འགྲིག་གི་མེད་པ་རེད་བློ་སྦྱོང་བྱས་པ་ཡིན་ནའི་དམ་ཚིག་བཅོ་བརྒྱད་པོ་དེ་ཡིན་གཅིག་མིན་གཅིག་བསྲུང་དགོས་རེད། བློ་སྦྱོང་ཁས་ལེན་དང་མ་འགལ་བ་ཟེར་མཁན་དེ་རང་གི་ཁས་ལེན་པའི་དམ་ཚིག་དང་སྡོམ་པ་ལ་སོགས་པ་དེ་ཚོ་དང་མ་འགལ་བ་བྱེད་དགོས་རེད་ཟེར། ཐོ་ཅོར་མ་ཤོར་བ་ཟེར་མཁན་དེ་བློ་སྦྱོང་དེ་ནི་ཕྱོགས་རིས་བ་དང། ག་རེ་ཟེར་དགོས་ཡིན་ན་ང་རང་ཚོ་བློ་སྦྱོང་བྱས་པ་ཡིན་ཟེར་ན་ཡང་ཉོན་མོངས་པ་ལ་སོགས་པ་དེ་ཚོ་དང་དུ་ལེན་ཡ་དེ་འདྲ་མ་བྱེད་པ། ཕྱོགས་རིས་མ་ལྷུང་བ་བསལ། སེམས་ཅན་འགའ་ཞིག་ལ་གཉིད་དུ་དགོངས། འགའ་ཞིག་ལ་ནི་སྒྲ་ལས་བརྟགས་ཏེ་དེ་འདྲ་མ་ཡིན་པ། ཚང་མ་ཐམས་ཅད་ལ་ཕྱག་སྙིང་པོ་དགོད་པ། གསང་བའི་ཞིང་གཅེས་པར་མཛོད་ཅིག་ལུས་ངག་ཆུ་སྤྱོད་བར་དྲོའི་ཆུས་ཁྲའི་ནང་དུ་མཐུན་པར་བྱ་བ་གསུངས་ཏེ། གསང་བ་དེ་ཡིས་ན་སེམས་ཅན་ཐམས་ཅད་ལ་གཅེས་པར་མཛོད་རང་ཡལ་བར་དོ། སེམས་ཅན་ཐམས་ཅད་བདེ་བ་བདེ་བ་ལ་བཀོད། ཨོ་དེ་འདྲ་ནང་གི་བསམ་པ་ཡོད་པ་བྱས། ཡིན་ན་ཡང་རང་གི་ལུས་ངག་གི་སྤྱོད་པ་དེ་ཡིན་ན་གྲོགས་ཆོས་གྲོགས་རྣམས་དང་མཐུན་པར་བྱ་དགོས་རེད། ང་བློ་སྦྱོང་བྱས་པ་ཡིན་ཟེར་ནས་བློ་སྦྱོང་ཡིན་ཟེར་ནས་མི་སུ་གང་ཅིག་དང་མ་མཐུན་པ་དེ་འདྲ་བྱེད་རྒྱུ་ཡོད་མ་རེད། ལུས་ངག་གི་སྤྱོད་པ་དེ། ཚངས་པ་མཚུངས་པར་སྤྱོད་པའི་གྲོགས་གྲོགས་རྣམས་དང་མཐུན་པར་བྱེད་དགོས་རེད། དེ་ནས་གཞན་ལ་སྐྱོན་བརྗོད་མི་བྱ་བ་ཟེར། གཞན་ལ་སྐྱོན་ཡོད་པ་དེ་འདྲ་སོ་སོ་གིས་བརྗོད་རྒྱུ་ཡོད་མ་རེད། གཞན་གྱི་སྐྱོན་དེ་འདྲ་མཐོང་བ་ཡིན་ནའི་དེ་ལ་ནི་རྟོག་ཞིབ་དམ་ཞེས་བྱས་དེ་འདྲ་བྱེད་རྒྱུ་ཡོད་མ་རེད། ད་ཉོན་མོངས་གང་ཆེ་བའི་གཉེན་པོ་གཙོ་བོར་བསྟེན་པ་ཟེར་ང་རང་ཚོ་ཉོན་མོངས་པ་དེ་མང་པོ་ཡོད་རེད་པ། ཉོན་མོངས་པ་དཔེ་ཞེ་དྲག་མང་པོ་རེད། དེ་གི་སོ་སོའི་རྒྱུད་ལ་མ་ཉོན་མོངས་ཆེ་ཤོས་དེ་ག་རེ་ཡོད་མཁན་འདུག་ན་དེའི་གཙོ་བོ་དམ་དེའི་གཉེན་པོ་དེ་ལ་བསྟེན་དགོས་ཀྱི་རེད།

བློ་སྦྱོང་སྒོམ་བྱས་ནས་ང་རང་ལ་རྙེད་བཀུར་གྱི། དེ་ནས་རྙེད་བཀུར་ལ་སོགས་པ་དེ་འདྲ་མང་པོ་ཡོང་གི་རེད་བསམ་བསམ་ནས། སྙན་གྲགས་ཆེན་པོ་དེ་འདྲ་ཡོང་གི་རེད་བསམ་བསམ་ནས་དེའི་རེ་བ་ཐམས་ཅད་སྤང་དགོས་རེད་ཟེར་བློ་སྦྱོང་བྱེད་ཀྱི་གང་ཟག་དེ་རེ་བ་ཅི་ལ་མེད་མཁན་ཞིག། མི་སྡུག་པོ་ཅིག་རེད་ཟེར་ན་ཟེར། དུད་འགྲོ་རེད་ཟེར་ན་ཟེར། རྐུན་མ་རེད་ཟེར་ན་ཟེར་ག་རེ་ཟེར་ན་ཟེར་སོ་སོ་ལ་གནོད་ཡ་རྩ་ནས་མེད་པའི་སྐྱེ་བོ་དེ་འདྲ་དེ་ལྟ་བུ་ཞིག་འགུག་དགོས་རེད།

ཀློང་ཆོག་དགོངས་ཀྱི་ཡིན་མིན་དེ་མི་ཡི་ཚུལ་སྒྲུབ་པོ་ག་ཚོད་སྟོན་པ་ཡིན་ནི་ཕ་ཁུ་ལན་ལོང་ཡན་གྱི་གསུང་ལུགས་རྩ་བ་ནས་གཅིག་ཆོད་མ་རེད་ཟེར། ཡང་ན་ཤི་བ་ལ་ལད་དུས་ཤི་བ་གསོད་མི་བྱ་བ་ཟེར་གསོད་ཟེར་དུས་གསོད་དྲག་ཅིང་ལ་གཞས་མ་གསུང་དུས་རུ་བ་དགེ་སྦྱོང་གི་ཆུ། ཆུ་བཞི་ཟེར་ཏེ། ཤི་བ་ལ་བླ་རབས་མི་ཤི་བ། འཁྲུ་བ་ལ་བླ་རབས་མི་འཁྲུ་བ། འདེད་པ་ལ་བླ་རབས་མི་འདེད་པ་ཚོང་བཀྲུ་བ་ལ་བླར་ཚོང་མི་བཀྲུ་བ། དགེ་སྦྱོང་གི་ཆུ་བཞི་ཟེར་ང་ཚོ་དགེ་སློང་སྒྲུབ་སྡེ་ཀུན་ལ་དགེ་སློང་གི་སྡོམ་པ་ནང་ཡོད་རེད་པ།

དེ་ནས་གནོད་ལས་མི་བྱ་བ། ཅི་བྱ། གཞན་གྱི་ལུས་སེམས་ལ་གནོད་པའི་ལས་མི་བྱ་བ། གཞན་གྱི་ལུས་སེམས་རང་བབས་པས་པས་གཞན་གྱི་ལུས་དང་སེམས་ལ་གནོད་པ་བྱེད་པའི་ལས་ཀ་ཟེར་མཁན་དེ་སྣ་ཁ་གཅིག་བྱེད་རྒྱུ་ཡོད་མ་རེད་ཟེར། གཞན་གྱི་ལུས་ལ་གནོད་ཀྱི་འདུག་ན་ཡང་འདྲ། སེམས་ལ་གནོད་ཀྱི་འདུག་ན་ཡང་འདྲ། འོ། དེ་འདྲ་གི་ལས་ཀ་ཁྱོན་ནས་བྱེད་རྒྱུ་ཡོད་མ་རེད་ཟེར། དེ་ནི་ང་རང་ཚོ། དཀོན་མཆོག་ལ་སྐྱབས་སུ་འགྲོ་དུས་སྐབས་ལ་སངས་རྒྱས་ལ་སྐྱབས་སུ་མཆི་ཆོས་ལ་སྐྱབས་སུ་མཆི་དགེ་འདུན་ལ་སྐྱབས་སུ་མཆི་ཟེར་གི་རེད་བ། ཆོས་ལ་སྐྱབས་སུ་མཆི་ཟེར་མཁན་དེ་སེམས་ཅན་ཐམས་ཅད་ལ་གནོད་འཚེ་སྤངས་ཀྱི། སེམས་ཅན་གཅིག་ལའང་གནོད་པ་བྱེད་ཀྱི་མེད་ཟེར་ནས་ནི་ཆོས་ལ་སྐྱབས་སུ་མཆི་ཟེར་ལབ་རེད་པ། ཁ་ནང་ལ་ཆོས་ལ་སྐྱབས་སུ་མཆི་ཟེར་གི་ཟེར་གི་བྱས་སེམས་ཅན་ལ་གནོད་པ་བྱེད་ཀྱི་བྱས་བྱས་བྱེད་ཀྱི་བྱེད་ཀྱི་བྱས་པས་ནི་གབ་ཕྱིས་གབ་ལོག་བྱས་པ་རེད། ཁ་ནང་བཤད་ཡས་དེ་སེམས་ཅན་ལ་གནོད་འཚེ་བྱེད་ཀྱི་མེད་ཟེར་ལབ། དོན་ངོ་མ་བྱེད་ཀྱི་ཡིན་ན་སེམས་ཅན་ལ་གནོད་འཚེ་བྱེད། སེམས་ཅན་གྱི་སྲོག་བཅད།

རང་གི་སྐྱོན་དང་ཁ་ཉེས་གཞན་ལ་མི་འགེལ་བ། སོ་སོའི་སྐྱོན་དེ་མི་གཞན་མ་ལ་འགེལ་ཡ་དང་ལྟ་ཡ་ཅིག་ཡོད་རེ་བ་འོ་དེ་བྱས་པ་ཡིན་ན་བློ་སྦྱོང་དམ་ཚིག་དང་འགལ་བ་རེད། ཁ་ཉེས་ཚིག་ཉེས་གཞན་ལ་མི་འགེལ་བ། སྤྱིའི་ལོངས་སྤྱོད་རང་རྒྱལ་གྱིས་དབང་བཅའ་བྱས་པས་སོང་རྒྱུར་སྤོང་བ། སྤྱི་བཏང་གི་སྤྱི་རྫས་ཅིག་ཡོད་རེ་བ་སྤྱི་རྫས་དེ་རང་ལ་ཐོབ་ཡས་ཀྱི་བྱ་བ་བྱེད་པ་སྟེ། དགེ་འདུན་གྱི་སྤྱི་རྫས་ཡིན་ན་འདྲ་མི་དམངས་ཀྱི་སྤྱི་རྫས་ཡིན་ན་འདྲ། དེ་ཕར་སྦས་བྱས་ནས་སོ་སོ་རང་ལ་ཐོབ་ཡས་ཀྱི་ཐབས་ཤེས་རྣམ་པ་སྣ་ཚོགས་བཏང་བྱས་ནས་སོ་སོ་རང་གིས་ལོངས་སྤྱོད་པ། འོ་དེ་འདྲ་བྱེད་པ་དེ་བློ་སྦྱོང་དམ་ཚིག་དང་འགལ་བ་རེད། དེ་ནི་བློ་སྦྱོང་འདྲེ་གདོན་ལ་ཕན་དུ་རེ་བ་ཙམ་དུ་མི་བྱ་བ་ཟེར། བློ་སྦྱོང་ཡག་པོ་བྱས་པ་ཡིན་ན་དཔེར་ན་འདྲེ་གདོན་ལ་ད་ཕན་ཐག་ཆོད་ཕན་གྱི་རེད་བློ་སྦྱོང་སྒོམ་མཁན་དེ་ལ་འདྲེ་གདོན་གནོད་པ་བྱེད་ཐུབ་མ་རེད། དེས་ན་བསམ་བློ་དེ་དེ་ལྟ་བུ་གཏོང་རྒྱུ་ཡོད་མ་རེད།

འོ་དེ་ཚོ་ལ་ནི། མེད་པར་བཟོ་ཡས་དང། འོ་དེ་ཚོ་ལ་ཕན་དུ་རེ་བའི་ཆེད་དུ་ནི་བློ་སྦྱོང་བྱེད་རྒྱུ་ཡོད་མ་རེད། བློ་སྦྱོང་བྱེད་མཁན་དེ་ལ་འདྲེ་དང་བདུད་ལ་སོགས་པ་ཚོས་གནོད་པ་བྱེད་ཐུབ་མ་རེད། ཨ་མ་དཔེར་ན། དགེ་བཤེས་སྤྱན་སྔ་བ་ཆེན་པོ་བློ་སྦྱོང་བསྒོམས་བྱས་ནས་བཞུགས་དུས་སྐབས་ལ་གདོན་འདྲེ་མང་པོ་ཅིག་གནོད་བྱེད་ཀར་འགྲོ་དུས་སྐབས་ལ་གདོན་འདྲེ་ཚོ་ཧ་ལས་ཚར་བྱས་ནས། ཁོང་གིས་ང་ཚོ་གི་དོན་དག་སྐྱབས་འཇུག་བྱེད་ཀྱི་འདུག་ཟེར་ང་ཚོ་ཁོ་ལ་གནོད་བྱས་ན་འགྲིག་མ་རེད་ཟེར་ནས་གདོན་འདྲེ་གང་ག་ཚུར་ལོག་ཡོང་དགོས་བྱུང་བ་རེད་པ་དགེ་བཤེས་སྤྱན་སྔ་བ།

རྒྱལ་པོ་པེ་དཀར་གྱི་གནོད་པ་བྱེད་ཡག་དེ་ཡིན་ནམ་ཡང་ན་མངོན་ཤེས་དང་རྫུ་འཕྲུལ་ལ་སོགས་པ་འགའ་ཤས་འགའ་ཤས་ལ་རྩིས་ཡག་པོ་མཁས་པ་ཧྲིལ་པོ་ཅིག་ཤེས་རུ་བཅུག་འགའ་ཤས་འགའ་ཤས་ལ་མངོན་ཤེས་འཆར་རུ་བཅུག་སང་ཉིན་མི་ག་འདྲ་ག་འདྲ་ཡོང་གི་ཡོད་པ་མི་ཡིས་དོན་དག་ག་རེ་ག་རེ་བྱེད་དགོས་པ་ཚང་མ་ཐམས་ཅད་དེ་ལུང་བསྟན་བྱེད་ལུང་བསྟན་བྱེད་བྱས་ནས་ཡོང་གི་ཡོད་པ་རེད། ཨ་དེ་འདྲ་བྱས་ནས་མི་ཆོས་བྱེད་པ་ལ་བར་ཆད་བྱས་ནས། རྒྱལ་སྲས་ཐོགས་མེད་བཟང་པོ་བློ་སྦྱོང་གི་གདམས་ངག་རྐྱང་རྐྱང་གི་སྒོ་ནས་བཞུགས་པ་ཡིན་ཙང། ཨ་ནི། པེ་དཀར་འཁོར་དང་བཅས་པ་སུ་གང་གིས་དེ་ལ་གནོད་པ་བྱེད་མི་ཐུབ་བ་རེད།

འོ་འདུག་སེ་བྱས་བྱས་ནས་བློ་སྦྱོང་སྒོམ་མཁན་དེ་ལ་འདྲེ་ལ་སོགས་པ་ཚོས་གནོད་པ་བྱེད་ཐུབ་ཀྱི་མ་རེད། བློ་སྦྱོང་གི་སྒོ་ནས་ང་རྒྱལ་དང་རློམ་སེམས་མི་བྱ་བ། ང་རྒྱལ་བྱེད་རྒྱུ་མ་རེད། དེ་རེད། རང་སྐྱིད་པའི་ཐབས་སུ་གཞན་སྡུག་པར་འདོད་པའི་བསམ་ངན་སྤོང་བ། སྐྱིད་པའི་ཡན་ལག་ཏུ་སྡུག་མི་འཚོལ། བློ་སྦྱོང་ཁོ་རང་ན་ཡོད་རེད་པ་སྐྱིད་པའི་ཡན་ལག་ཏུ་སྡུག་མི་འཚོལ། སོ་སོ་སྐྱིད་པོ་ཡོང་བའི་ཆེད་དུ་མི་གཞན་མ་ལ་དཔེ་སྡུག་པོ་གཏོང་ཡ། དེ་འདྲ་བྱེད་པ་དེ་ནི་བློ་སྦྱོང་དང་འགལ་བ་རེད་པ། བློ་སྦྱོང་ཟེར་མཁན་དེ་སྡུག་བསྔལ་ཐོག་མ་ཚང་མ་རང་གི་སྟེང་དུ་བླང་དགོས་མ་གཏོགས་རང་གི་སྡུག་བསྔལ་དེ་གཞན་ལ་བཀལ་བ་ཡིན་ན་ནི་བློ་སྦྱོང་དམ་ཚིག་དང་འགལ་རེད་བ། ས་རང་སྐྱིད་པའི་ཐབས་སུ་གཞན་སྡུག་པར་འདོད་པ་ཟེར་བ་དེ་འདྲ་བྱེད་ཀྱི་མེད་པ་རེད། རང་གི་ཚབ་ལ་མི་གཞན་མ་སྡུག་ཏུ་གཏོང། འོ་དེ་འདྲ་བྱེད་པས་ནི་ཞེ་དྲག་སྡུག་ཅག་རེད་བ་དང། དོན་ཚན་བདུན་པ་བློ་སྦྱོང་གི་བསླབ་བྱ་ལ་ཉི་ཤུ་རྩ་གཉིས་ཡོད་དེ་ཟེར་ད་བློ་སྦྱོང་གི་བསླབ་བྱ་དེ་རེད་ད་ལྟ་དེ་བློ་སྦྱོང་གི་དམ་ཚིག་བཅོ་བརྒྱད་ཟིན་ཏུ་བཅད་དེ་ཚོ་གོང་བློ་སྦྱོང་དོན་བདུན་མ་རྩ་ཚིག་ནང་ཚང་མ་ཐམས་ཅད་ཡོད་རེད། དོན་ཚན་བདུན་པ་བློ་སྦྱོང་གི་བསླབ་བྱ་ལ་ཉི་ཤུ་རྩ་གཉིས་ཡོད་དེ། ཟས་ཀྱི་རྣལ་འབྱོར་སོགས་རྣལ་འབྱོར་ཐམས་ཅད་ཀྱི་གཞན་ཕན་གྱི་སེམས་ཁོ་ནས་བྱ་བ་ལ་སློབ་པ་ཟེར་གྱིས་བྱ། ཟས་ཟ་བ་དང་གཉིད་ཉལ་བ་དང། འགྲོ་བ་དང་སྡོད་པ་ལ་སོགས་པ་སྤྱོད་ལམ་གྱི་རྣམ་པ་ཚང་མ་ཐམས་ཅད་གཞན་ཕན་གྱི་བྱ་བ་རྐྱང་རྐྱང་བྱེད་བྱེད་ནས། འོ་དེ་ནས། གཞན་ཕན་གྱི་སེམས་ཁོ་ནའི་སྒོ་ནས་བྱས་མ་གཏོགས་རང་དོན་དུ་གང་ཡང་མི་བྱེད་པ་དེ། ཚང་མ་ཐམས་ཅད་ལས་ཀ་ག་རེ་བྱེད་པ་ཡིན་ན་སེམས་ཅན་ལ་ཕན་པའི་ཆེད་དུ་བྱེད་པ་རྐྱང་རྐྱང་བྱེད་པ་དེ་ནི་བློ་སྦྱོང་གི་བསླབ་བྱ་གཅིག་ཡིན་པ་རེད། གེགས་སེལ་བོགས་འདོན་ཐམས་ཅད་བདག་གཞན་མཉམ་བརྗེའི་སེམས་དེ་ལ་བྱ་བ་ལ་སློབ་པ་ཟེར། འོ་ཏོ་ཟེར་ནས་གེགས་སེལ་བོགས་འདོན་ལ་སོགས་པ་ང་ཚོ་ཆོས་བྱེད་པ་ལ་གེགས་སེལ་དགོས་རེད་པ་ཨ་ནི་བོགས་འདོན་བྱེད་པ། ཚང་མ་ཐམས་ཅད་བདག་གཞན་མཉམ་བརྗེའི་བྱང་ཆུབ་ཀྱི་སེམས་དེ་གོང་ནས་གོང་འཕེལ་དུ་འཕེལ་བའི་ཆེད་དུ་བྱེད་པ། འོ་དེ་གཉིས་བྱེད། དགེ་སྦྱོར་གང་བྱེད་ཀྱི་སྔོན་དུ་བྱང་ཆུབ་ཀྱི་སེམས་དང་གཤམ་དུ་བསྔོ་བས་རྒྱས་འདེབས་པ་ལ་སློབ་པ་ཟེར། འོ་དེ་ཐོག་མར་བྱང་ཆུབ་ཀྱི་སེམས་ཀྱི་སྒོ་ནས་སློབ་པ། ལས་ཀ་ག་རེ་བྱེད་པ་ཡིན་ན་ང་རང་ཚོ་མ་ཎི་ཚིག་རྐང་གཅིག་མ་གཏོགས་བགྲངས་མེད་པ་ཡིན་ན་ཀུན་སློང་དེ་ཡག་པོ་བཅོས་པ་ཡིན་ན་མ་ཎི་དེ་མ་ཎི་ལ་འགྲོ་གི་རེད་པ། ཀུན་སློང་ཡག་པོ་མེད་པ་བྱས་ཁ་ནང་ལ་མ་ཎི་པདྨེ་ཧཱུྃ་ཟེར་ལབ་ནས་སེམས་ཅན་ལ་གནོད་འཚེའི་བསམ་པ་བཏང་བསྡད་ཡོད་ན་ཨ་ནི་ཁོ་གཉིས་ག་ཅི་ག་ལོ་སོང་བའི་ཕྱིར་ན་མ་ཎི་ལ་འགྲོ་གི་མ་རེད། མ་ནི་མ་ནི་ལས་མ་འགྲུབ་པར་བྱེད་མ་ནི་དེ་ཐེག་པ་ཆེན་པོའི་ཆོས་རེད་འཕགས་པ་ཀྱེ་རེད་དེ་མཚན་སྔགས་རེད། དེ་རེད་དེ་ཨ་ནི་ཆོས་གོ་རང་གྱེས་ཁྱེད་ཀྱི་གང་ཟག་དེ་ཀྱིས་ཆོས་དེ་སྡེ་པ་ལས་གཏོང་བྱ་རུ་བ། ཆོས་དེ་ཆོས་སུ་མ་གཏོང་བར་བྱེད་སྡེ་པ་ལ་གཏོང་རུ་བ། འོ་ཐུགས་ཆེན་དེ་གྱེས་དེ་གཙོ་བོ་གཙོ་བོ་ཐོག་མ་ཨ་ནི་ཀོ་ལོང་གཅོད་པ་དེ་ཀོ་ལོང་ག་ཟེ་ཤོག་ཆད་གཅོད་པ་ཙམ་གྱིས་ཨ་ནི་ཆོས་དེ་རྒྱ་ཆེར་ཆེར་འགྲུབ་བ། ཆོས་ཁོ་རང་ཡི་ངོ་ནི་ནི། ངོ་བོ་དེ་ནི། ཆོས་བཟང་པོ་ཡིན་ནའི་འདྲ་ཆོས་ངན་པ་ཡིན་ནའི་འདྲ། གང་འདྲ་ཅིག་ཡིན་པ་ཡིན་ནའི། རང་གི་ཀུན་སློང་དེ་ཡག་པོ་ཅིག་བཅོས་ནས་བྱེད་པ་ཡིན་ན་ཡ་ནི་ཡ། ཤ་སྟག་ཆོས་སུ་འགྱུར་འགྲོ་བ་རེད། དེ་ནས། རྫོགས་ཁ་ལ་ག་རེ་དེ་བསྔོ་བ་སྨོན་ལམ་བྱེད་པ། ང་ཚོ་ཚོགས་དྲུག་སྟེ་ཀུན་ལ་དབྱེ་བྱེད་སྨོན་ལམ་གྱི་དོན་དགུ་པོ་དུ་མ། སྨོན་ལམ་གྱི་དོན་གྱི་ནི་བསྔོ་བ་བྱེད་ཡས་དེ་ཡིན་ན་ཚོགས་ཚོགས་པའི་གནས་སྐབས་དེ་ན་ཚོགས་ཚོགས་པའི་གནས་སྐབས་དེ་ན་དགེ་རྩ་བསགས་བཞག་གིས་དེ་ནི་ཡར་བསྔོ་བཞག་རེད་པ། ཡར་བསྔོ་བ་རེད། འོ་དེ་འདྲ་ཡིན་ཙང་དེ་གལ་ཆེན་པོ་ཞེ་དྲག་རེད། དེ་མ་བསྔོ་ན་ནི་རང་གི་དགེ་རྩ་དེ་བརླག་འགྲོ་གོ། སྐྱིད་སྡུག་གང་བྱུང་ཡང་བློ་སྦྱོང་གི་གྲོགས་སུ་འཁྱེར་བ་ལ་སློབ་པ། སྐྱིད་པ་བྱུང་ན་ཡང་སྐྱིད་པ་དེ་བློ་སྦྱོང་གི་གྲོགས་སུ་གཏོང། དེ་ཏོག་ཙམ་ལས་སླ་གི་རེད་པ་སྐྱིད་པོ་བྱུང་སོང་ན་བློ་སྦྱོང་གི་གྲོགས་སུ་གཏོང་ཡས་ལས་སླ་གི་རེད་པ། སྡུག་པོ་བྱུང་སོང་ན་སྡུག་བསྔལ་རྣམ་པ་སྣ་ཚོགས་པ་སོ་སོར་མི་འདོད་པའི་སྡུག་བསྔལ་དེ་བས་ཞེ་པོ་ཆེན་པོ་བྱུང་བ་ཡིན་ན་ད་སྟབས་ཡག་ཤག་ང་སྡུག་བསྔལ་བྱུང་བ་དེ་ང་རང་གི་སྔོན་མའི་ལས་ཀྱི་འབྲས་བུ་རེད་ལས་ཀྱི་འབྲས་བུ་ཟད་པ་རེད་ད། ལས་ཀྱི་འབྲས་བུ་ཟད་པ་དེ་སྟབས་ཡག་ཤག་ད་ལྟ་ཡང་ལས་ཀྱི་འབྲས་བུ་ག་ཚོད་མྱོང་རྒྱུ་ཡོད་ན་ངའི་ཐོག་ལ་མྱོང་ཤོག་སོ་སོ་ནམ་བྱེད། ཧོ། མ་མཐའ་མ་མཐའ་ཡང་དེ་འདྲ་ཅིག་བསམ་བློ་གཏོང་ཐུབ་དགོས་པ། བྱུང་བ་ཡིན་ན་ཨ་ནི། དེ་ནས་མ་གྱུར་འགྲོ་བའི་སྡིག་སྒྲིབ་སྡུག་བསྔལ་ཀུན་མ་ལུས་ད་ལྟ་བདག་ལ་སྨིན་པ་དང་ཟེར་བ་དེ་འདྲ་ཞིག། སོ་སོ་ཡི་སྡུག་བསྔལ་ཅིག་བྱུང་སོང་ན་ང་དང་ང་ཞེས་བྱ་བ་དེ་དང་དེ་དང་དེ་ཞེས་བྱ་བ་སྡུག་བསྔལ་མྱོང་མཁན་མང་པོ་ཡོང་གི་རེད། སྡུག་བསྔལ་ཚང་མ་ཐམས་ཅད་ང་ཡིས་དེ་དུས་མྱོང་བར་ཤོག་སོ་སོ་ནམ་བྱེད་འོ་དེ་བྱེད་པ་ཡིན་ན་ཡག། གལ་སྲིད་དེ་བློ་ལ་རྩ་ནས་ཤོང་གི་མི་འདུག་ན་རང་གི་ལས་ངན་གྱི་འབྲས་བུ་ཟད་པ་རེད་ལས་ངན་གྱི་འབྲས་བུ་ཟད་པ་དེ་སྟབས་ཡག་པ་རེད། ད་ལས་ངན་འབྲས་བུ་ཟད་རོགས་བྱས་ན་ཡག་ཤོས་རེད་གསུངས་སོང་རིན་པོ་ཆེས། བཀའ་གདམས་པའི་དགེ་བའི་བཤེས་གཉེན་ཚོས་སྐྱིད་ན་མི་དགའ་སྡུག་ན་དགའ་གསུངས་ཡོད་རེད་བ། སྐྱིད་ན་མི་དགའ་སྡུག་ན་དགའ་ཟེར། སྐྱིད་པོ་བྱུང་བ་སོང་ན་ནི་ང་རང་ཚོ། དེ་ཟད་འགྲོ་བསོད་ནམས་ཟད་འགྲོ་གོ། སྐྱིད་ན་སྔར་བསགས་བསོད་ནམས་ཟད། སྡུག་ན་ལས་ངན་འབྲས་བུ་ཟད། ད་ལས་ངན་གྱི་འབྲས་བུ་ཟད་པ་དེ་དགའ་གི་རེད་མ་གཏོགས་བསོད་ནམས་ཟད་པ་དེ་ང་ཚོ་དགའ་གི་མ་རེད་བ། སྐྱིད་པོ་བྱུང་བ་ཡིན་ན་སྐྱིད་པོ་བྱུང་བ་དེ་སྔོན་གྱི་བསོད་ནམས་ཟད་འགྲོ་གོ།

མེད་པ་བཟོས་མེད་པ་བཟོས་ཚར་ཙ་ན་གཞི་ནས་གཉེན་པོ་བསྒོམས་ན་ཕན་ཐོགས་ག་གས་ཡོད་མ་རེད། དཔེར་ན། ཁང་པ་ནང་ལོགས་ལ་རྐུན་མ་འཛུལ་རྐུན་མ་ཡང་ཅ་ལག་སྒང་ག་ཁྱེར་ཚར་ཙ་ན་གཞི་ནས་སྒོ་སྒོ་རྒྱབ་ན་ཕན་ཐོགས་ག་གས་ཡོད་མ་རེད་བ། རྐུན་མ་མ་ཡོང་དགོས་ན་སྒོ་དེ་རྒྱབ་དགོས་རེད་བ། ང་ཚོ་ལ་སྤྱིར་ཉོན་མོངས་སྐྱེས་མ་ཐག་པའི་གནས་སྐབས་སུ་ནི་གཉེན་པོ་བསྟེན་དགོས་རེད། དེ་ནས་གཉེན་པོ་བསྟེན་དེ་ནི་ང་ཚོ་ཉོན་མོངས་པ་ག་རེ་བྱེད་ཀྱི་འདུག་ནའི་ཁོ་སྐྱེ་འགྲོ་ཡོད་དེ་ཁོ་ལ་ལམ་སེང་ཤེས་བཞིན་གྱིས་བྱ་ར་བྱེད་བྱས་ནས་ལམ་སེང་ལམ་སེང་བཀག་ཐུབ་པ་བྱེད། ཁོ་ནང་ལ་ཡོང་མ་བཅུག་པ་བྱས་ནས་ལམ་སེང་བཀག་ཐུབ་པ་དེ་གལ་ཆེན་པོ་ཞེ་དྲག་ཡིན་པ་རེད་ཉོན་མོངས་པའི་ཉེས་དམིགས་བསམ་བློ་གཏོང་བྱས་ནས། ང་ཉོན་མོངས་སྐྱེས་མ་ཐག་པ་གཉེན་པོ་བསྟེན་བྱས་ཆོས་ཀྱི་རྒྱུ་སྐྱོང་བ་ལ་སློབ་པ། ཆོས་སྒྲུབ་པའི་རྒྱུ་ཡི་གཙོ་བོ་བླ་མ་ལ་བསྟེན་པ་དང། རྒྱུ་ཡི་གཙོ་བོ་དེ་བདག་རྐྱེན་དགེ་བའི་བཤེས་གཉེན་བླ་མ་ལ་མ་བསྟེན་ན་ནི་ཆོས་སྒྲུབ་ཡ་ཡོད་མ་རེད་བ། རང་གི་སེམས་ལས་སུ་རུང་བ་བྱེད་པ། སེམས་ལས་སུ་རུང་བ་ཟེར་སེམས་རང་གི་དབང་དུ་སྡུད་པ། ད་ལྟ་སེམས་ཅན་དེ་ལ་ང་རང་སེམས་ཀྱིས་དབང་དུ་བསྡུས་བསྡད་ཡོད་རེད་བ། འདོད་ཆགས་ཞེ་སྡང་གཏི་མུག་ལ་སོགས་པ་དེ་སོགས་ཀྱི་ཁྲིད་དྲུག་བྱས་ནས་ག་པ་ག་ས་སོ་སོ་ཡང་རང་དབང་མེད་པར་བྱས་ནས་འཁོར་ཁྲིད་དྲུག་བོར་བ་དེ་སེམས་དབང་དུ་བསྡུས་ནས་སེམས་གོས་ཆུང་མ་ཆུང་མ་གཏོང་བར་བྱས། རང་གིས་བསམ་པ་ག་རེ་བཏང་བ་ཡིན་ནའི་དེ་ག་རང་གནས་ཐུབ་པ་ཞིག། རང་གི་སེམས་ལས་སུ་རུང་བ་བྱེད་པ་ཟེར་དེ་རེད། ཆོས་སྒྲུབ་པ་ལ་ངེས་པར་དགོས་པའི་མཐུན་རྐྱེན་ནི་སྒྲུབ་པ་ལ་སློབ་པ་ཟེར།

ད་སྡོམ་པ་སངས་རྒྱས་ཀྱིས་བཅས་པ་དང་མ་འགལ་དགོས་རྒྱུ་རེད་ཟེར་དུས་ཡིན་པས། སྒོ་གསུམ་དགེ་བ་དང་མ་བྲལ་བར་བྱེད་པ་ལ་སློབ་པ། ཐམས་ཅད་ལ་ཕྱོགས་རིས་མེད་པར་བློ་སྦྱོང་བ་ལ་སློབ་པ། གང་ཤར་ཐོག་ཏུ་བློ་སྦྱོང་གིས་ཆོད་པར་བྱེད་པ་ལ་སློབ་པ། དེས་ན་བློ་སྦྱོང་གིས་ག་པ་ག་ས་ཁྱབ་བདེ་སྐྱིད་ཆེ། ག་རེ་བྱུང་བ་ཡིན་ནའི་དེས་བློ་སྦྱོང་ལས་ལོང་ས་རྒྱག་ཆོག་ཆོག་ཅིག་རྒྱག་ཆོག་ཆོག་ཅིག་དགོས་རྒྱུ་ཡིན་པ་རེད། རང་གི་འགྲན་ཟླ་སོགས་སྐྱེ་རང་གི་འགྲན་ཟླ་སོགས་སྐྱེ་དཀའ་བ་ལ་དམིགས་ཕུག་ནས་བྱམས་སྙིང་རྗེ་སྒོམ་པ་ལ་སློབ་པ། དཔེར་ན་རང་གི་དགྲ་བོ་ང་རང་ཚོ་སོ་སོའི་འགྲན་ཟླ་བྱེད་དགོས་ས་དགྲ་བོ་དེ་འདྲ་གཅིག་ཡོད་པ་ཡིན་ན་དེ་ནས་བྱམས་སྙིང་རྗེ་ཟེར་དེ་ཚོ་སྐྱེ་ཁག་ཡོད་རེད་པ་འོ་དེ་ཚོ་ལ་དམིགས་ཀྱིས་ཕུག་ནས་དེ་ཚོ་ལ་དམིགས་ཀྱིས་ཕུག་བྱས་ནས་ཁོ་ལ་བཀའ་དྲིན་དྲན་ནས་ད་གོང་བཤད་ནང་བཞིན་བྱས་ནས་སྐྱེ་བ་སྔ་མ་ཐོག་མ་མེད་པ་ནས་ང་རང་ཚོ་ལ་དྲིན་གྱིས་བསྐྱངས་པ་དེ་ཚོ་ཡང་ཡང་ཡང་བསམ་བློ་བཏང་ནས། ཁ་ཟི་མ་ཤིའི་ཁ་ཚུལ་ཆེ་བཤད་རུ་བ་དེ་ནི་ཁྱེད་ཀྱིས་ནི་ནི་སོ་སོ་ལ་སྐྱེ་དཀའ་དེ་ག་ཟེ་དུ་ནི་དེ་ལ་གཙོ་བོ་བྱས་ཏེ་སྒོམ་དགོ་རེ་ཟེ། བྱམས་སྙིང་རྗེ་སྒོམ་པ་ལ་སློབ་པ་ཟེ། རྐྱེན་བཟང་ངན་ལ་མ་ལྟོས་པར་དུས་རྟག་ཏུ་བློ་སྦྱོང་སྒོམ་པ་ལ་སློབ་པ་ཟེ། རྐྱེན་བཟང་པོ་ཡིན་ན་འདྲ་རྐྱེན་ངན་པ་ཡིན་ན་འདྲ་དེ་ལ་མ་ལྟོས་པ་བྱས་དུས་རྟག་ཏུ་བློ་སྦྱོང་སྒོམ་པ་ལ་སློབ་པ་ཟེ། སྙིང་པོ་བསྡུས་ནས།

ཉམས་ལེན་ལ་བྱེད་འཇོག་མི་བྱ་བར་རྒྱུན་དུ་སྐྱོང་བ་ལ་སློབ་པ། ཉམས་ལེན་ལ་དེ་ནས་འགའ་ཤས་ཉམས་ལེན་བྱེད་འགའ་ཤས་མ་བྱེད་པར་བྱེད་ཉི་མ་གཅིག་བྱེད་ཉི་མ་གཅིག་བྱེད་ཉི་མ་དེ་ཡང་དེ་འདྲ་མ་ཡིན་པར་རྒྱུན་དུ་ཉམས་ལེན་སྐྱོང་བ་ལ་སློབ་པ། ཚགས་ཚུད་མི་བྱ་བར་བློ་རྩེ་ཆིག་སྒྲིལ་དུ་སྦྱོང་བ་ལ་སློབ་པ། ཚགས་ཚུད་བྱས་ནས་བད་ག་ཉི་ས་ཉི་དྲག་ཅིག་བྱེད་ཅེ་ན་ཨ་ས་དྲམ་བྱེད་མ་ཡིན་པར་ཐག་ཆོད་ཡག་པོ་བྱེད་ཅེ་ན་ནི་ཆོས་དེ་ལ་འཇུག་དགོ་རེ།

དང་པོ་ཟེར་ག་རེ་ཟེར་དགོས་ཡིན་ནོ། དང་པོ་ས་རྡོ་རྐྱང་སེ་བྱས་ནས། འབོལ་བའི་ཡུད་ཙམ་པ་མི་བྱ་བར། སྤྱོད་པ་རྟག་ཐུབ་པ་ལ་སློབ་པ་སྟེ་སྤྱོད་པ་རྟག་ཐུབ་པ་ལ་སློབ་པ་ཟེར་ཏེ། དུས་དང་རྣམ་པ་ཐམས་ཅད་དུ་རྟག་ཏུ་བྱེད་པ། རྟག་ཏུ་ནི། རྒྱུན་དུ་སློབ་པ་མ་གཏོགས་བྱེད་པ། ཨ་ས་ཀྲམ་བྱེད་བྱས་ནས་ཆོས་ཟེར་ཆོས་ཟེར་ཞེས་བྱ་བ་དེ་འདྲ་མ་ཡིན་པ་ཞིག་དགོས་པ་རེད། དེ་ལྟར་བདག་གཞན་སྙིང་རྗེ་ཡི་སྒོ་ནས་སྟོང་ལས་དགོངས་ཤིང་དོན་ཚིག་དོན་གྱི་སྒོ་ནས་བློ་སྦྱོང་ཡིད་མྱོང་ལས་མཐའ་བསྐྱེད་པར་བྱས་ཏེ། བདག་འཇུག་ལས་ཀྱི་ཐོབ་པ་དེ་ཆུད་མི་ཟ་བར་དོན་འདི་དུ་བྱའོ། དེ་ལྟར་བྱེད་ནུས་པ་བླ་མ་ལྷས་བྱིན་གྱི་ལུགས་སུ་ཟོལ་མྱོང་དུ་སྣོད་བཅུད་བདེ་བའི་འབྲས་བུ་ཡོམ་བཀོག་སྟེ་མི་འདོད་དུ་ངང་ཆ་ལྟར་འབར་ཞིང་ཆགས་ལེགས་ཉིད་འབྲས་བུ་སྲིད་པའི་རྒྱུ་ཐོག་ནས་སྐྱེ་ཉིད་ལོང་དུ་ལོག་པར་བྱིན་གྱིས་རློབས་བཟློག་ན་གཟུགས་བརྙན་སྣང་བ་སྤྱི་ཤ་ཡོད་ཆུ་ཁ་སྙིང་པོ་སྟོང་ལྔ་ཉོན་ལེགས་ཀྱི། ཧོ། དེ་སྟོང་ལྔ་གསལ་ཏེ་ཁ་སིག་ཤེལ་སྟོང་ལྔ་དེར། བྱང་ཆུབ་སེམས་གཉིས་འཕེལ་བའི་ལོ་རྒྱུས་དེའི་སྲས་བྱང་ཆུབ་ཀྱི་སྲས་རིན་པོ་ཆེ་སྣང་བ་གཉིས་ཕུལ་བས། ལོང་ལ་རྒྱུ་གུག་རེ་བསྲེག། ཡི་དྭགས་འབའ་ཤིག་བསྒོམས་པ་བྱིན་གྱིས་རློབ་བོ་ཟེར། ཡི་དྭགས་འབའ་ཤིག་བསྲེག་ཟེར་ད་ཀློང་སྦྱོར་དགོངས་ཀྱི་དེ་ཡིན་ན་ཡི་དྭགས་འབའ་ཤིག་ཡོང་གི་རེད། སྐྱིད་པའི་གྲངས་ཕྱེད་ཟེར་གྲངས་ཕྱེད་སྐྱིད་པའི་འབྱམས་ནི་ཟེར་དེ་འདྲ་ཟེར་གི་རེད་བ། ཁོ་ལ་སྐྱིད་པའི་གྲངས་ཕྱེད་ཟེར་དགོས་ག་རེ་རེད་ཟེར་ན་ཡང་ཉིད་གང་བཅོམ་པ་ཡིན་ན་ལང་ཚ་ལོང་ལ་རྒྱག་མ་གཏོགས

ཁྱེད་ཁྱེད་ལ་ནི་ག་རེ་གྱོང་པ་ཡིན་ན་ག་རེ་དུ་ཐོག་སོང་ནོ་ཡོན་ལོང་ཟ་དགོངས་ལ་བརྒྱ་ཆོད་ཆོད་བྱེད། ལོ་བརྒྱ་དོང་ཚེ་ལྷོ་བྱང་ཉལ་ལེ་བྱེད་ཟེར་དོང་ཚེ་བཅོ་བརྒྱད་དང་ལྷོ་བྱང་ཉི་ཤུ་རྩ་གཉིས། དོན་གྱིས་དོན་གྱིས་བསྐྱེད་པར་བྱིན་གྱིས་རློབ་བོ་བཞི། གསོ་བ་ཤུགས་དྲག་ཏུ་སྟོབས་པས་བླ་མ་ལྷ་ཚོགས་རྣམས་ཀྱི་སྐུ་ཡི་ཆ་ལས་བདུད་རྩི་སྣ་ལྔ་འོད་ཟེར་དང་བཅས་པའི་རྒྱུད་དཔོག། རང་བཞིན་སེམས་ཅན་ཐམས་ཅད་ཀྱི་ལུས་གསེར་ལ་ཞུགས་པས་དེ་དང་དེ་ཡི་བདེ་སྐྱིད་རྒྱོབ། དེ་དང་དེ་ཡི་རྟོགས་པ་ཁྱད་པར་གྱིས་རང་བཞིན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་སྐྱིད་པར་སོང།

ཁོ་ལ་སྙིང་རྗེ་བྱེད་ཀྱི་མ་རེད་ཁོ་ཕྱག་འཚལ་བས་ཀྱི་ཡོད་ལ་བརྒྱུད་པར་བག་མེད། ནས་ཚེ་ཕྱི་མའི་དོན་དུ་དཀའ་ལས་རྒྱག་བྱས་ནས་དྲག་པོ་གནང་དེ་གའི་འཚོ་བ་ཀ་ཐོག་ལ་གནས་བྱས་ནས་ཆོས་བློས་མ་གཏོང་བར་དེ་གའི་དེ་ཚོ་ལ་སྙིང་རྗེ་ས་རིམ་བྱས་ཏེ་སྙིང་རྗེ་གོ་ལོག་ཟེར་མཁན་དེ། ཨ་མ་བློ་འདས་བླ་མར་མི་བྱེད།

སྐུ་ཚེ་ལ་ཟུང་འཇུག་གི་གོ་འཕང་བགྲོད་སངས་རྒྱས་ཀྱི་གོ་འཕང་ཐོབ་མཁན་དེ་འདྲ་རེད། ཨ་ནི། ཁོ་རང་མི་དགེ་བ་བསགས་བྱས་ནི་དམྱལ་བའི་ནང་འགྲོ་ཡའི་རྒྱུ་བསགས་མ་གཏོགས་དེ་འདྲ་ཡི་སྐྱེ་བ་ལེན་ཐུབ་པ་མ་རེད་བ། ང་ནོར་བཞི་ཅིག་ནི་ཁྱོད་རང་ཨ་ནི་ཀ་པ་ཡི་སྐྱེ་བ་ལེན་གྱི་མ་རེད་སེམས་ཁྲལ་རྩ་ནས་བྱེད་མི་དགོས་ཟེར་ག་འདུག། ད་དེ་ཚོ་འདྲ་དེ་སྙིང་རྗེ་གོ་ལོག་ཟེར། ཨ་ནི་བཟོད་པ་སྒོམ་ཡ་དེ་ག་རེ་དགོས་རེད་ཟེར་ན་ཁོང་ཁྲོ་ལ་བཟོད་པ་སྒོམ་དགོས་རེད་བ། སོ་སོ་ཡི་ཁོང་ཁྲོ་ཟ་གི་འདུག་ན་ཁོང་ཁྲོ་དེ་མར་བཅག་ནི་ཁོང་ཁྲོ་མ་ཟ་ཡ་གི་རྒྱུ་མཚན་མང་པོ་བསམ་བློ་གཏོང་བྱས་ནས། དེ་མ་བྱེད་པ་བྱེད།

གཙོ་བོ་སྒོམ་བྱས་ནི་གཞན་གྱི་སྡུག་བསྔལ་དང་བཅས་རང་ལ་ཚུར་ལེན་པ། རང་གི་བདེ་བ་དང་བཅས་གཞན་ལ་ཕར་གཏོང་བ་ཟེར་དེ་ཡང་ནས་ཡང་དུ་སྒོམ་དགོས་རེད་བ། ཨ་ལས་ག་རེ་ཟེར་ན་བྱེད་ཅན་ཐོག་མར་རང་གི་སྡུག་བསྔལ་ལེན་ཟེར་དུས། ལེན་པའི་གོ་རིམ་རང་ནས་བརྩམ་གསུངས། ལེན་པའི་གོ་རིམ་དེ་ཐོག་མར་རང་གི་སྡུག་བསྔལ་དེ་མ་འོངས་པའི་སྡུག་བསྔལ་དེ་ད་ལྟ་ཉིད་ནས་ཚུར་ལེན་ནས་སྒོམ་ནས་ནི་ཡུན་རིང་པོ་ཞིག་རང་གོམས་ཏེ་ག་ལེ་ནས་སོ་སོ་གི་སྡུག་བསྔལ་དེ་ལེན་ཐུབ་པ། ལེན་ནའི་སེམས་ལ་མི་བདེ་བ་མེད་པ་དེ་འདྲ་ཆགས་སོང་ན་དེ་ནས་རང་གི་གཉེན་ཉེ་དུ་ལ་སོགས་པ་དེ་ཚོའི་སྡུག་བསྔལ་ལེན།

ཨ་མ་གིས་མ་འགྲོ་ཟེར་ནས་ཞེ་དྲག་བཀག་པ་རེད་ཨ་མ་ལ་བུ་དེ་མ་གཏོགས་ཡོད་མ་རེད། ཞེ་དྲག་བཀག་དེ་ཁོ་ལ་ལ་བསྐུར་བ་ཡིན་ན་དངོས་གནས་དྲང་གནས་སྙིང་བརྩེ་དེ་ཡིན་པ་རེད།